ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནས་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་གཉིས་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་གཟའ་ལྷག་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནི་དང་པོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཆོག་དང་ཚོགས་གཞོན་རྣམ་གཉིས་ཀྱིས་བོད་དང་ཐེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་དང་ཧོང་ཀོང་གཞོན་སྐྱེས་ཀྱི་ཚོགས་པ་བཅས་ཀྱི་སྐུ་ཚབ་ཚོགས་ཆུང་དང་མཇལ་འཕྲད་གནང་ཡོད་པའི་གནས་ཚུལ་གྱིས་དེ་རིང་གི་གསར་འགྱུར་ཁག་དང།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཆོག་དང་ཚོགས་གཞོན་རྣམ་གཉིས་ཀྱིས་བོད་དང་ཐེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་དང་ཧོང་ཀོང་གཞོན་སྐྱེས་ཀྱི་ཚོགས་པ་བཅས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་དང་མཇལ་འཕྲད་གནང་ཡོད་པའི་གནས་ཚུལ་ཐོན་འདུག། དེའང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བ་ལ་གཞིགས་ན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་གྱི་སྔ་དྲོ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་རྣམ་གཉིས་ཀྱིས་ཚོགས་གཙོའི་ལས་ཁུངས་སུ་ཐེ་ཝན་ནང་རྟེན་གཞི་བྱས་པའི་བོད་དང་ཐེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང Human Rights Network for Tibet and Taiwan དང་རྒྱ་ནག་དམར་ཤོག་ལ་ཁ་གཏད་གཅོག་མི་ཧོང་ཀོང་གཞོན་སྐྱེས་ཀྱི་ཚོགས་པ Hong Kong Outlander བཅས་གཉིས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་དང་ལྷན་དུ་མཇལ་འཕྲད་ཀྱིས་བོད་ནང་གི་ཛ་དྲག་གནས་སྟངས་སྐོར་དང་ཐའེ་ཝན་དང་བོད་ཀྱི་གནས་སྟངས་དང་འབྱུང་འགྱུར་མཉམ་རུབ་ཐོག་ལས་དོན་བརྩམ་དགོས་སྐོར་སོགས་གསུངས་གནང་འདུག། སྐུ་ཚབ་ཚོགས་ཆུང་དེའི་ནང་ཝུའུ་ཧའོ་ཇིན་ལགས་དང་བཀྲ་ཤིས་ཚེ་རིང་ལགས་ལིན་སིན་ཡི། Sky Fung། དང་ཚའེ་ཡིན་མིང་བཅས་ཡོད་པ་རེད། ཐེ་ཝན་ནང་རྟེན་གཞི་བྱས་པའི་བོད་དང་ཐེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང Human Rights Network for Tibet and Taiwan ཟེར་བ་དེ་ནི་བོད་མི་དང་ཐེ་ཝན་གྱི་སྤྱི་ཚོགས་ཞབས་ཕྱི་བ་དང་མཐོ་རིམ་སློབ་གྲྭའི་སློབ་དཔོན་ཆེན་མོ་བ་དང་རྩོམ་སྒྲིག་པ་དང་གྲོས་ཚོགས་ཀྱི་འཐུས་མི་བཅས་མི་སྣ་འདྲ་མིན།

ཨརྱ་ཚེ་དབང་རྒྱལ་པོ་ལགས་ལྷོ་ཀོ་རི་ཡར་གཞུང་འབྲེལ་ཕྱོགས་ཕེབས་གནང་སྐབས་ཀོ་རི་ཡའི་ནང་པའི་ཇོ་ཇོ་ལུགས་ཀྱི་དབུས་ལྷན་ཚོགས་ཀྱི་ཚོགས་གཙོ་ཇུ་རྒྱན་ལགས་དང་དྲུང་ཆེ་སེལ་རྡོ་ལགས་གཙོས་པའི་གནད་ཡོད་མི་སྣ་ཁག་དང་མཇལ་འཕྲད་ཀྱིས་ནང་པའི་ལྷན་ཚོགས་ཀྱི་ངོས་ནས་བོད་དོན་ལ་རྒྱབ་སྐྱོར་དང་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེ་གཏོང་བཞིན་པ་མཚམས་འཇོག་གི་བསྒྲགས་གཏམ་སྤེལ་བར་ཐུགས་རྗེ་ཆེ་ཞུས་གདའ། འགན་ལྡན་པ་རྣམས་ནས་ཀྱང་བོད་མི་ལ་གདུང་སེམས་མཉམ་བསྐྱེད་བསྟན་པ་དང་ཆབས་ཅིག་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དད་གུས་ལྡན་པའི་ཐོག་ནས་མགོན་པོ་གང་ཉིད་མཆོག་སྐུ་ཚེ་ཡུན་དུ་བརྟན་པའི་ཐུགས་སྨོན་མཛད་པ་དང་ཡང་ཉི་འོང་སྐུ་ཚབ་དོན་གཅོད་ཨ་རི་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་ཀོ་རི་ཡ་གྲོས་ཚོགས་ཀྱི་འཐུས་མི་ཇི་སུང་ཧོ་མཇལ་ཏེ་བོད་དོན་དང་བྱང་ཀོ་རི་ཡ་སྲིད་དབང་སྒེར་འཛིན་ལ་བརྟེན་ནས་འཛམ་གླིང་ལ་ཉེན་ཁ་འཕྲད་བཞིན་པ་སོགས་ཀྱི་སྐོར་གྲོས་མོལ་གནང་གདའ། དེ་བཞིན་ཁོང་གིས་སོག་པོ་དང་མན་ཇུའི་གནད་དོན་ལ་རྒྱབ་སྐྱོར་གནང་མུས་ལྷོ་ཀོ་རི་ཡར་མཁས་དབང་དང་ཕྱི་འབྲེལ་མི་སྣ་ཟུར་པ་ཁག་དང་མཇལ་འཕྲད་ཞུས་ཏེ། བོད་དོན་སྐོར་བཀའ་མོལ་གནང་ཡོད་པ་རེད། ཡང་ཉི་འོང་སྐུ་ཚབ་དོན་གཅོད་ཨ་རི་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་ལྷོ་ཀོ་རི་ཡར Dongguk University ཟེར་བའི་གཙུག་ལག་སློབ་གྲྭ་ཆེན་མོའི་འགན་འཛིན་སོགས་གནད་ཡོད་མི་སྣ་ཁག་ཞིག་དང་མཇལ་འཕྲད་གནང་སྟེ། གཙུག་ལག་སློབ་གྲྭ་ཁག་གི་ངོས་ནས་བོད་ཕྲུག་བཅུ་ཙམ་ལ་སློབ་གཉེར་གྱི་གོ་སྐབས་གནང་བཞིན་པར་ཐུགས་རྗེ་ཆེ་ཞུས་གདའ། དེ་བཞིན་ཁོང་གིས་ལྷོ་ཀོ་རི་ཡའི་གསར་འགྱུར་ལས་ཁུངས་ཁག་ཞིག་གི་བཅར་འདྲིར་དང་ལེན་གྱིས་བོད་དོན་ངོ་སྤྲོད་གནང་གདའ། ཐེངས་འདིའི་གཞུང་འབྲེལ་ཕྱོགས་ཕེབས་དེ་བཞིན་བསླབ་གསུམ་བཤད་སྒྲུབ་གླིང་གི་དགེ་བཤེས་ནམ་མཁའ་ལགས་དང།

རྣམ་པ་ཚོས་ད་ལྟ་གསན་བཞིན་ལེ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནི་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་མོན་ལྷ་རྒྱལ་རིན་པོ་ཆེ་མཆོག་གི་ཆོས་ཞུགས་མཛད་སྒོ་དང་ཨ་རུ་ནཱ་ཅལ་ནང་པའི་སློབ་ཕྲུག་བདེ་དོན་ལྷན་ཚོགས་ཀྱི་ཚོགས་འདུ་དབུ་འབྱེད་ཐོག་ཚོགས་ཞུགས་གནང་ཆེད་མོན་གྷོ་འདོད་རྒུ་གླིང་དུ་ཕེབས་འབྱོར་གནང་ཡོད་པའི་སྐོར་ཨ་གྲོགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་གསན་རོགས།
དེ་ཡང་འདི་ག་ཡི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་རྒྱ་གར་ལྷོ་ཕྱོགས་ནས་གནས་ཚུལ་མཁོ་སྤྲོད་གནང་བའི་ནང་ལྟར་ན། ཟླ་བ་འདི་ཕྱི་ཚེས་བཅུ་བཞི་གི་ཉིན་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་སུ་མོན་ལྷ་རྒྱལ་སྐུ་ཕྲེང་བཅུ་པ་མཆོག་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དགའ་ལྡན་བྱང་རྩེ་གྲྭ་ཚང་གི་ནང་ཆོས་ཞུགས་ཀྱི་རྟེན་འབྲེལ་མཛད་སྒོ་དང། རྒྱ་གར་བྱང་ཤར་ཨ་རུ་ན་ཅལ་ནང་པའི་སློབ་ཕྲུག་བདེ་དོན་ལྷན་ཚོགས་ཀྱི་ཚོགས་འདུ་ཐེངས་གསུམ་པ་ཡི་ཐོག་མགྲོན་འབོད་ཞུས་པ་བཞིན་ཨ་རུ་ན་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་མཆོག་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དུ་ཕེབས་འབྱོར་བྱུང་ཡོད་སྐོར་མོན་ནས་ཡིན་པ་དགའ་ལྡན་བྱང་རྩེ་གྲྭ་ཚང་གི་རྒན་བློ་བཟང་བཟོད་པ་ལགས་ཀྱིས་འདི་ག་ཡི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། སྤྱི་བཏང་ནས་ད་ལྟ་ལྷ་རྒྱལ་རིན་པོ་ཆེ་གི་ཆོ་ཚོགས་ཆེན་སྤྲུལ་སྐུ་གི་མཛད་སྒོ་བྱས་ཡོད་རེད་བ། ཤེས་ཀྱི་ཡོད་རེད་དེ་ནང་བཞིན་ཨ་ནི Arunachal Buddhist Welfare Education ཚོགས་པ་གི་ཡ་གི
Conference ཅིག་བགྲོ་གླེང་ཞིག་ཚོགས་དགོས་རེད་ཟེར་འདི་གཉིས་རང་རེད། ལྷ་རྒྱལ་རིན་པོ་ཆེ་གི་མཛད་སྒོ་དེ་གཙོ་བོ་ཞིག་འདི་ཞོར་ལ་བགྲོ་གླེང་ཚོགས་ཀྱི་ཡོད་རེད་བ། ད་ལྟ་དེ་ཐེངས་གསུམ་པ་ཆགས་ཀྱི་རེད། ད་ལྟ་ཐེངས་གསུམ་པ་ཆགས་དུས་སྤྱི་བཏང་ནས་བགྲོ་གླེང་འདི་གི་བརྗོད་བྱ་དང་མིའི་གཙོ་དེ་འདྲ་རང་རེད་སྤྱི་བཏང་ང་ཚོ་ཡ་གི Arunachal ང་ཚོ་ལ་ཆོས་ལ་དད་པ་ཞུ་རྒྱུ་ཡོད་རེད་དེ་ཡིན་ན་ཡང་ཆོས་སེམས་ག་འདྲས་རེད་ཟེར་ན་ཧ་མ་གོ་ཡག་མང་པོ་ཞིག་ཡོད་རེད་མོང་སྟེ། འདི་ལ་གཙོ་བོ་འདི་ཨ་ནི་གཙོ་བོ་འདི་ལྷ་རྒྱལ་རིན་པོ་ཆེ་ཚེ་ཨ་ནི་འདིའི་རྗེས་ལ་འདི་ལ་ཡག་པོ་འདུག་ཟེར་ནས་རྒྱབ་སྐྱོར་གྱི་རྣམ་པ་ཚུལ་དུ་ཕེབས་ཀྱི་ཡོད་རེད། ཡང་ཁོང་གིས་མུ་མཐུད་ངོ་སྤྲོད་གནང་དོན་ལ།
ད་རིན་པོ་ཆེ་གིས་སྤྱི་བཏང་ནས་སྐུ་ཐོག་གོང་མ་ཁོ་རང་རྩ་ཆེན་པོ་ཞེ་པོ་ཅིག་རེད་ནས་ཉམ་ཆུང་ཞེ་པོ་ཅིག་རེད་ད་ལོ་འདི་ལྷག་པར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་མཉེས་པོ་ཞེ་པོ་གནང་མཁན་ཅིག་རེད་བསམ་ནས་སྐུ་མདུན་ཡང་ཡང་གསུང་གི་ཡོད་རེད་ད་རྗེས་མ་ངའི་ཤུལ་ལ་ཡང་ཡ་གི་མོན་ལ་དྭགས་ནས་དང་མོན་ནུབ་ལ་དྭགས་ནས་ཨི་གི་ཨ་རུ་ནཱ་ཅལ་བར་དུ་གང་ངའི་ཤུལ་ལ་སངས་རྒྱས་བསྟན་པ་འཛིན་སྐྱོང་སྤེལ་གསུམ་ཅན་གྱི་རིན་པོ་ཆེ་ཆགས་ཀྱི་རེད་ཟེར། གཞན་ཡང་ཨ་རུ་ན་ཅལ་ནང་བོན་སློབ་ཕྲུག་བདེ་དོན་ཚོགས་པ་གི་ཚོགས་གཙོ་སེར་བྱེས་དགེ་འདུན་པ་བློ་བཟང་བདེ་ལེགས་ལགས་ནས་ད་རེས་ཨ་རུ་ན་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་མོན་གྷོ་རུ་འདོད་རྒུ་གླིང་དུ་ཕེབས་པའི་གི་མཛད་རིམ་གྱི་སྐོར་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ད་སྤྱིར་བཏང། སི་ཨེམ། ཨ་རྡུ་བློན་ཆེན་དེ་རིང་ཆུ་ཚོད་ཕལ་ཆེར།

ད་དེ་ལ་ཕེབས་མཁན་ཚང་མ་ལ་ནི་གྲྭ་ཚང་རང་གིས་ཅིག་བྱས་ནས་གསོལ་ཚིགས་དེ་ནས་ཅིག་ཕུལ་ཡ་རེད་ཤག། དེ་ནས་སང་གི་ཞོགས་པ་དེ་ནས་ཨ་ནི་ག་རེ་ཟ་ཅིག་གི་གདན་ས་ཆེན་པོ་དེ་ན་དེ། དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་དེ་བླ་སྤྱི་རང་ལ་ནི་བླ་མ་ཆོས་ཞུགས་ཀྱི་ཨ་ནི་མཛད་སྒོ་དེ་གནང་ཡ་རེད་ཤག། ཉིན་གུང་རྒྱབ་ལ་དེ་ནས་དགའ་ལྡན་བྱང་རྩེ་རང་ལ་ནི་བླ་མ་ཁ་ཅིག་དེ་མཛད་སྒོ་དེ་ནི་བུ་ཡིས་དབུ་འཛིན་གནང་ཡ་རེད་ཤག། ཨ་ནི་དེ་གཉིས་ཀ་ལ་ནི་སི་ཨེམ་རང་ཁོ་རང་ཨ་ནི་ཕེབས་ཡ་རེད་ཤག། ད་རེས་ཨ་རུ་ནཱ་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་མཆོག་མོན་གྷོ་རུ་འདོད་རྒུ་གླིང་དུ་ཕེབས་འབྱོར་གྱི་སྐབས་སུ་འདོད་རྒུ་གླིང་ས་གནས་འགོ་འཛིན་ལས་ཁུངས་ཀྱི་བཀོད་ཁྱབ་ཀྱི་འོག་གཞིས་ཁོངས་དེ་ཡི་ཚོགས་སྡེ་ཁག་དང་བོད་མི་སེར་སྐྱ་མང་ཚོགས་རྣམས་ནས་ཕེབས་བསུ་ཞུས་གནང་ཡོད་པ་རེད་འདུག་གཞི་རྩ་ཡི་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེ་ཡི་མོན་ས་ཁུལ་གྱི་ནང་པའི་རྩ་ཆེ་བླ་མ་ལྷ་རྒྱལ་རིན་པོ་ཆེའི་སྐུ་ཕྲེང་དགུ་པ་མཆོག་ཕྱི་ལོ་ཉིས་སྟོང་བཅུ་གསུམ་གྱི་ལོ་རེར་དགོངས་པ་རྫོགས་ཡོད་པའི་གི་རྗེས། ཁོང་གི་སློབ་ཕྲུག་གདུལ་བྱ་རྣམས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན། སྤྱི་ནོར ྋགོང་ས་རྒྱལ་བ་རིན་པོ་ཆེ་མཆོག་ནས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ཡི་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་གཅིག་གི་ཉིན་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་དུ་འཁྲུངས་པ་བསྟན་འཛིན་དབང་དྲག་ལགས་སུ་ལྷ་རྒྱལ་རིན་པོ་ཆེ་ཡི་སྐུ་ཕྲེང་དགུ་པ་ཡི་ཡང་སྲིད་དུ་ངོས་འཛིན་གྱིས་གཙུག་ཕུད་བཞེས་གནང་ཡོད་པ་རེད་འདུག་ལ། སྐབས་དེ་དུས་ཀྱི་མཛད་སྒོ་ཡི་ཐོག་ཨ་རུ་ན་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་གཙོས་པའི་གི་ཨ་རུ་ན་ཅལ་ཁུལ་གྱི་དད་ལྡན་མང་ཚོགས་མི་ཉུང་བ་ཞིག་བཅར་ཡོད་ཅིང། སྐབས་དེ་དུས་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་མཆོག་གིས་གསུང་བཤད་གནང་བའི་གི་ནང། ང་ཚོ་ཡི་བླ་མ་ལྷ་རྒྱལ་རིན་པོ་ཆེ་མཆོག་གི་སྐུ་ཡོན་གསན་བསམ་མཐར་ཕྱིན་པ་ཞིག་བྱུང་བའི་གི་སྨོན་འདུན་ཞུས་ཡོད་ཅེས་སོགས་གསུངས་གནང་ཡོད་པ་རེད། ལྷ་རྒྱལ་རིན་པོ་ཆེ་མཆོག་ནི། མོན་གྱི་སྤྲུལ་སྐུ་རྣམ་གསུམ་གྱི་ཡ་གྱལ་ཞིག་དང་ཧི་མ་ལ་ཡ་རི་རྒྱུད་ཀྱི་བླ་ཆེན་ཞིག་ཡིན་པ་རེད། ཨ་རུ་ན་ཅལ་ནང་པའི་སློབ་ཕྲུག་བདེ་དོན་ལྷན་ཚོགས་དེ་ནི་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་གསར་འཛུགས་གནང་བ་ཞིག་ཡིན་པ་དང་དེ་ཡི་ཚོགས་མི་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཡོད་པའི་ཨ་རུ་ན་ཅལ་མངའ་སྡེའི་ནང་པའི་སློབ་མ་སེར་སྐྱ་ཕོ་མོ་ཁྱོན་བསྡོམས་ཉིས་བརྒྱ་བརྒལ་བ་ཞིག་ཡོད་པ་དང་ལྷན་ཚོགས་དེ་ཡི་དམིགས་ཡུལ་གཙོ་བོ་དེ་ནི་ནང་པའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱ་རྒྱུ་ཡིན་པ་དེ་རེད་འདུག། ཅེས་དེ་རིང་དམིགས་བསལ་གསར་འགྱུར་དེ་སྙན་སྒྲོན་དགོས་མ་བསྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།

སྙན་སྒྲོན་ཞུ་རྒྱུར། རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་ལ་དགོངས་འགྲེལ་གསར་པ་བརྒྱབ་སྟེ་རྒྱ་ནག་ཅན་དང་སྤྱི་ཚོགས་རིང་ལུགས་དང་མཐུན་དགོས་པའི་ཚོགས་འདུ་བསྐོངས་ཡོད་པ་རེད་ད། དེའང་ང་ཚོའི་གསར་འགོད་པས་བཞུགས་སྒར་ནས་གནས་ཚུལ་བཏང་བ་ལ་གཞིགས་ན། ད་རེས་སྤྱི་ཟླ་བཅུ་གཅིག་པའི་ཚེས་དགུ་ཉིན་རྒྱ་ནག་གཞུང་འབྲེལ་ནང་བསྟན་མཐུན་ཚོགས་དང། རྒྱ་ནག་གི་བོད་རིག་པའི་ཞིབ་འཇུག་ལྟེ་གནས་ཟེར་བ་གཉིས་ཀྱི་གོ་སྒྲིག་འོག་བོད་བརྒྱུད་ནང་བསྟན་ཆོས་དོན་དགོངས་འགྲེལ་གྱི་བགྲོ་གླེང

ནང་བསྟན་ཆོས་ལུགས་དེ་ཆབ་སྲིད་ཀྱི་ངོ་བོ་ལ་བསྒྱུར་ནས་བོད་ཀྱི་དགོན་སྡེ་ཁག་དང་གྲྭ་བཙུན་ཚོས་རྒྱ་ནག་དམར་ཤོག་ཚོགས་པའི་ཁ་ལ་ཉན་ཐབས་བཟོ་བཞིན་ཡོད་པ་འགྲེལ་བརྗོད་གནང་གདའ། དགོན་པ་ཁ་བ་ནས་རྒྱ་ནག་གཞུང་གི་ཁ་ལ་ཉན་བྱས། རྒྱ་ནག་གི་ཁ་ལ་ལབ་པ་དེ་མ་ལག་བསྟར་བྱེད་ཡ། དེ་འདྲ་གི་ངོ་བོ་ཅིག་ད་སྤྱི་ཚོགས་རིང་ལུགས་དང་མཐུན་པ་གི་ལོ་ན་མཐུན་པ་དགོས་ཡོད་ལབ་དུས་ཡ་རྒྱ་ནག་ཁ་ལ་ཉན་དགོས་ཡ་དང་རྒྱ་ནག་ག་རེ་བྱེད་ལབ་ཡ་དེ་བྱེད་ཡ་དེ་འདྲ་བྱེད་ཀྱི་ལས་ཤིག་ཅི་རེད་ཤག།
ཐེངས་འདི་ལ་པེ་ཅིང་གྲོང་ཁྱེར་དུ་ཚོགས་པའི་བགྲོ་གླེང་དེའི་སྟེང། བོད་ཁུལ་གྱི་དགོན་སྡེ་ཁག་ནས་གྲྭ་བཙུན། ཉེ་བརྒྱ། བསྡུ་སྐོང་བྱས་རྒྱ་ནག་བོད་ལྗོངས་ལས་དོན་མཐུན་སྦྱོར་ཚོགས་ཆུང་གི་ཚོགས་གཙོ་དགྲ་འདུལ་ཟེར་བས་རྒྱ་ནག་གིས་བོད་དང་བོད་ཀྱི་ནང་བསྟན་ལ་ཚད་མཐོ་བའི་མཐོང་ཆེན་མཛད་བཞིན་ཡོད་སྟབས། བོད་ཀྱི་གྲྭ་བཙུན་ཚོས་དགོན་སྡེའི་རྒྱལ་གཅེས་ཆོས་གཅེས་ཀྱི་སྲོལ་རྒྱུན་བཟང་པོ་དར་སྤེལ་གཏོང་བར་བོད་ཀྱི་ནང་བསྟན་རྒྱ་ནག་གི་བླང་བྱ་ཁོང་དུ་ཡང་དག་པར་ཆུད་དགོས་པ་དང་ཆོས་དོན་དགོངས་འགྲེལ་གྱི་གྲུབ་འབྲས་བསྡུ་རུབ་དང་དྲིལ་བསྒྲགས་ཡག་པོ་བྱེད་དགོས་སྐོར་བརྗོད་ཡོད་པ་ལ། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་བོད་ཀྱི་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་བའི་ལས་གཞི་དེ་ལོ་ཤས་ཀྱི་སྔོན་ནས་ལག་བསྟར་བྱས་ཡོད་ཀྱང་གྲུབ་འབྲས་དམིགས་བསལ་གང་ཡང་མེད་པ་དང། སྲིད་ཇུས་དེ་དག་བརྒྱུད་ནས་བོད་ནང་གི་དགོན་སྡེ་ཁག་གི་གྲྭ་བཙུན་ཚོ་ལ་དོ་དམ་བྱེད་ཤུགས་ཆེ་རུ་གཏོང་དགོས་ཡོད་པ་འགྲེལ་བརྗོད་གནང་གདའ།
ཐབས་བྱེད་ཀྱི་དྲིལ་བསྒྲགས་ལ་བརྟེན་ཏེ་དེ་སྔའི་ཨ་ནི་ད་ལྟ་གི་རྒྱལ་གཅེས་ཀྱི་འདུ་ཤེས་དེ་ཟབ་ཏུ་གཏོང་དགོས་ཡ། དགོན་སྡེ་ལ་དོ་དམ་བྱེད་དགོས་ནོ་འདི་ཆབ་སྲིད་ཀྱི་ཤུགས་འདི་ཆེ་རུ་གཏང་དགོས་ཡ། དེ་འདྲ་ཞིག་རེད་དེ་ནི།
ཡང་རྒྱ་ནག་གཞུང་འབྲེལ་ཀྲུང་གོ་བོད་ལྗོངས་དྲ་རྒྱའི་སྟེང་སྤེལ་བའི་གནས་ཚུལ་ནང་ཐེངས་འདིའི་བགྲོ་གླེང་གི་ཚོགས་འདུའི་ནང་དོན་གཙོ་བོ་ཕྱོགས་ཡོངས་ནས་ཆོས་ལུགས་ནན་སྐྱོང་དང་བོད་བརྒྱུད་ནང་བསྟན་གྱི་དུས་རབས་གསར་པ་དང་གོ་སྐབས་གསར་པ་ཟེར་བ

དཔྱད་བརྡར་མངོན་འགྱུར་ཡོང་ཆེད་ཡིན་པ་སོགས་བཀོད་གདའ། སྤྱི་ལོ་ཉིས་སྟོང་ཉི་ཤུ་ལོ་ལ་རྒྱ་ནག་གཞུང་གིས་བོད་ཁུལ་གྱི་བཞུགས་མོལ་ཚོགས་འདུ་ཐེངས་བདུན་པ་ནས་བཟུང་སྟེ་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པའི་སྲིད་བྱུས་མངོན་གསལ་དོད་པོས་ལག་བསྟར་བྱས་ཡོད་པ་རེད་ལ། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་རྒྱ་ནག་གཞུང་འབྲེལ་མགོ་ཁྲིད་ཚོས་ཞི་ཅིན་ཕིང་བོད་དུ་ཕེབས་སྐབས་ཀྱི་གཏམ་བཤད་དང་བོད་ཀྱི་བཞུགས་མོལ་ཚོགས་འདུའི་ནང་དོན་ཟེར་བ་སོགས་བཤད་དེ། དེ་སྔ། སྔ་གཞུག་ཏུ་ཚོགས་འདུ་རིམ་པའི་སྟེང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་དྲིལ་བསྒྲགས་འདྲ་མིན་བྱས་ཡོད་པ་རེད་གདའ། ལྷག་པར་དུ་པཎ་ཆེན་དུ་བསྐོ་བཞག་བྱས་པ་རྒྱལ་མཚན་ནོར་བུས་སྤྱི་ལོ་ཉིས་སྟོང་ཉི་ཤུ་ལོ་ལ་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་བའི་ཁ་ཕྱོགས་ཐོག་མཐའ་བར་གསུམ་དུ་རྒྱུན་འཁྱོངས་དགོས་སྐོར་བཤད་ཡོད་པ་རེད་གདའ། ཡང་དེ་དང་འབྲེལ་བོད་ནང་གི་དགོན་སྡེ་ཁག་ཏུ་རྣམ་པ་འདྲ་མིན་ངང་དམ་དྲག་བྱེད་ཤུགས་ཆེ་རུ་གཏོང་བཞིན་ཡོད་པའི་གནས་ཚུལ་ཐོན་གདའ། ཡང་མན་མར་རམ་འབར་མའི་དྲག་པོའི་གཞུང་ལ་ངོ་རྒོལ་གྱེན་ལོག་པ་ཚོས་འབར་མ་དང་རྒྱ་གར་བར་ས་མཚམས་ཁེལ་བའི་ས་ཁུལ་དེ་དག་དབང་སྒྱུར་བྱེད་ཐབས་བྱེད་བཞིན་ཡིན་པའི་གནས་ཚུལ་ཐོན་གདའ། དེའང་ཁ་རྩང་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་རོ་ཏྲ་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་མན་མཱ་གི་དྲག་པོའི་གཞུང་ལ་ངོ་རྒོལ་གྱེན་ལོག་བྱེད་བཞིན་པ་ཚོས་རྒྱ་གར་དང་ས་མཚམས་ཁེལ་སའི་མན་མཱ་གི་ཅིན་མངའ་སྡེའི་རི་རྒྱུད་ས་ཁུལ་གྱི་དམག་གི་ས་ཚིགས་གཉིས་ལ་བདག་བཟུང་བྱས་པའི་རྗེས་སུ་ས་ཁུལ་དེའི་ཤན་ཀོ་ཡ་ར་ཁན་དང། ཅིན་མངའ་སྡེ་བཅས་སུ་མུ་མཐུད་དེ་བཙན་རྒོལ་བྱེད་བཞིན་ཡིན་པ་གྱེན་ལོག་པའི་དམག་གི་འགོ་ཁྲིད་ཞིག་གིས་འགྲེལ་བརྗོད་བྱས་པའི་གནས་ཚུལ་སྤེལ་གདའ། ཡང་གཟའ་ཟླ་བའི་ཉིན་གྱེན་ལོག་པ་བརྒྱད་ཅུ་ཙམ་གྱིས་ནམ་ལངས་ནས་ས་མ་རུབ་ཀྱི་བར་དུ་རྒྱ་གར་གྱི་མི་ཟོ་རམ་མངའ་སྡེ་དང་ས་མཚམས་ཁེལ་སའི་མན་མར་གྱི་རི་ཁ་ཝལ་དར་དང་ཁ་ཨི་མ་ཡི་དམག་གི་ས་ཚིགས་གཉིས་ཀྱི་ས་ཁུལ་དུ་མན་མར་དྲག་པོའི་དམག་གི་ཐོག་ལ་རྒོལ་འཛིང་བྱས་ཏེ་དབང་འཛིན་བྱས་ཡོད་པ། མན་མཱ་གི་ཅིན་རྒྱལ་ཡོངས་མདུན་ཕྱོགས་ཚོགས་པ་ཟེར་བའི་ཚོགས་གཞོན། སུའུ་ཁེར་ཟེར་བས་འགྲེལ་བརྗོད་བྱས་གདའ། ཡང་གྱེན་ལོག་པའི་ངོ་རྒོལ་དེའི་སྐབས་སུ་མན་མཱ་གི་དྲག་པོའི་དམག་མི་བཞི་བཅུ་ཞེ་གསུམ་ས་མཚམས་ནས་རྒྱ་གར་གྱི་ས་ཁུལ་ནང་འཛུལ་ཞུགས་བྱེད་པའི་སྐབས་སུ་རྒྱ་གར་གྱི་བདེ་འཇགས་མི་སྣས་དོ་དམ་བྱས་ཏེ་རྒྱ་གར་གྱི་དྲག་པོའི་དམག་གིས་རྒྱ་གར་གྱི་མ་ནི་པུར་མངའ་སྡེའི་ས་མཚམས་ནས་མན་མཱ་གི་འབྲེལ་ཡོད་དཔོན་རིགས་ལ་རྩིས་སྤྲོད་བྱས་ཡོད་པ་དེའི་སྐོར་གསལ་བཤད་བྱེད་མི་ཆུག་པ་ལ་བརྟེན་ནས་མིང་འབོད་འདོད་མེད་པའི་རྒྱ་གར་གྱི་བདེ་སྲུང་གི་དཔོན་རིགས་ཤིག་གིས་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་ཐོན་འདུག། དེ་ནི་ཐེངས་འདིའི་ཕ་ཡུལ་ཟེར་བའི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་རྩ་མེད་གཏོང་ཐབས་ཀྱི་སྲིད་ཇུས་རབ་དང་རིམ་པ་ལག་བསྟར་བྱེད་བཞིན་པའི་སྐབས་འདི་ལ་བོད་མི་གཞོན་སྐྱེས་ཚོས་དྲ་ལམ་ནས་ལས་འགུལ་འདྲ་མིན་སྤེལ་བ་སོགས་ཀྱི་ལམ་ནས

ང་ཚོ་བོད་མི་རིགས་ཀྱི་ན་གཞོན་ཐམས་ཅད་ཀྱིས་དངོས་གནས་བོད་ཀྱི་བོད་ཡིག་དང་བོད་སྐད་དེ་ཡག་པོ་སྦྱོང་དགོས་ས་རེད། ད་རེས་ང་ནི་ཨ་རི་སི་སྐད་ཡིག་རྗེས་སུ་བསླབས་ནས་ཡིན་ཡང་དོག་བསླབས་ཚར་དུས་དེ་ལ། ཧའོ། ངའི་སྐད་བོད་ཀྱི་བོད་ཡིག་དང་བོད་སྐད་རྫོགས་ན་སྟོབས་ཤུགས་གང་འདྲ་ཆེ་བཞིན་དུ་ངོ་མ་ཕན་ཐོགས་གང་འདྲ་ཆེ་བཞིན་དུ་འདྲ་དྲིན་ཧ་ལས་སོང། དེའི་སྐབས་སུ་ད་རེས་ངས་ནི། ཧོ། བོད་ཡིག་དང་བོད་སྐད་ཡག་པོ་ཤེས་ན། ཧོ། འཛམ་བུ་གླིང་ཡིན་མི་རིགས་ཀྱི་སྐད་ཡིག་དེ་ཚོ་སློབ་སྦྱོང་བྱེད་དུས་དེ་ལ། ཕན་ཐོགས་ཆེར་བྱེད་ཀྱིན་འདུག་རྫོང་ནག་ཧོ་བོད་ཀྱི་ན་གཞོན་ཐམས་ཅད་ལ་བོད་ཡིག་དང་བོད་སྐད་ཡག་པོ་སྦྱོང་རྒྱུ་ནི་རེ་བ་ཞུ་རྒྱུ། དེ་བཞིན་དེང་སྐབས་བོད་ནང་གི་ཐད་གཏོང་དྲ་ལམ་དུ་རྗེས་འབྲང་བ་ཁྲི་ཚོ་མང་པོ་ཡོད་པའི་དྲ་འབངས་ཁག་ཅིག་གིས་ཀྱང་སློབ་གྲྭའི་ཉེ་འཁོར་དང་དེ་བཞིན་མི་ཚོགས་མང་པོ་འདུ་འཛོམས་བྱེད་ས་སོགས་ལ་སོང་ནས་དྲ་ལམ་ནས་ཐད་གཏོང་བྱེད་ཞོར་དུ་བོད་སྐད་ཀྱི་ཐ་སྙད་དྲི་བ་དྲིས་ལན་བྱས་ནས་བྱ་དགའ་སྤྲད་པ་དང་དུས་མཚུངས

དཔེ་བདེ་བ་དང་སྲིད་ཇུས་དེ་དག་ནང་ལོགས་ལ་དཔེ་ཆ་མཚོན་བྱས་ན་དེ་ནི་ད་བཅའ་སྡོད་སློབ་གྲྭ་འདྲ་བ་ཆ་མཚོན་བྱས་ན་ད་འདས་པའི་ལོ་དྲུག་ནང་ལོགས་ལ་དེ་ནི་ད་ད་འདི་ཆགས་པ་བོད་ཕྲུག་གྲངས་ཀ་འདྲ་བ་ཆ་མཚོན་བྱས་ན་ཨ་ནི་ས་ཡ་གཅིག་ལྷག་ཙམ་ཡོད་པའི་གནས་སྟངས་ཀྱི་ཆགས་ཡོད་པ་དང་ཨ་ནི་བཅའ་སྡོད་སློབ་གྲྭ་དེ་དག་ནང་ལོགས་ལ་དེ་ནི་ད་བོད་ཀྱི་སྐད་ཡིག་དང་རིག་གཞུང་ཡུལ་སྲོལ་གང་ཞིག་སྦྱང་ཡང་གི་གོ་སྐབས་མེད་པ་དང་ཨ་ནི་རྒྱ་མི་རིགས་ཀྱི་ཟེར་ན་འདྲ་གོམས་གཤིས་སྐད་ཡིག་རིག་གནས་དེ་དག་ཐོག་ལ་ནི་ཀྱི་སློབ་གསོ་སྤྲད་ཡོད་པ་ཙམ་དང་དེ་ནི།

ད་ཡིན་པས་ཡིན་ན་ལས་དེ་ནི་ད་བོད་ནང་ལ་གནས་སྡོད་ཀྱི་བོད་མི་བོད་རིགས་མང་པོ་ཅིག་གི་དཀའ་ངལ་དེ་ངོས་འཛིན་པའི་ཐོག་ནས་ཧ་གོ་བའི་ཐོག་ནས་ད་དེ་གནས་སྟངས་དེ་མཁྱེན་པའི་ཐོག་ནས་དེ་ནི་ད་ལས་འགུལ་རབ་དང་རིམ་པ་ཅིག་སྤེལ་བྱས་གང་འདྲ་བོད་ཀྱི་སྐད་ཡིག་དེའི་ཉར་ཚགས་དང་བདག་སྐྱོང་གཅེས་འཛིན་ཟེར་ན་འདྲ་འཕེལ་རྒྱས་བཏང་ཡང་དེ་འབྲེལ་གྱི་ད་ཐབས་ལམ་རབ་དང་རིམ་པ་ཅིག་བཙལ་བསྡད་ཀྱི་ཡོད་པ་རེད། དེ་ཡང་ཁོང་གིས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་རྣམས་བཅའ་སྡོད་སློབ་གྲྭར་བཅུག་ནས་རྒྱ་སྐད་རྒྱ་ཡིག་གི་ལམ་ནས་སློབ་ཁྲིད་བྱེད་བཞིན་པ་སོགས

འདི་ལྟ་བུའི་རིག་གནས་ཀྱི་རྒྱུད་པ་འདི་བོད་ཡིག་ལ་བརྟེན་ནོ་ནོ་ལྟ་བུ་དང་འཛམ་བུ་གླིང་དུ་བོད་ཅེས་ཟེར་བ་ཞིག་ངོམ་རྒྱུ་ཡོད་ནོ་ར་བོད་ཟེར་རེ་མགོ་འཕང་མཐོན་པོ་འགྱོག་རྒྱུ་ཞིག་ཡོད་ནོ་འདི་ད་ཧ་ཅང་གལ་ཆེ་ནི་རེད་ཅིང། རྒྱུ་མཚན་དེའི་དབང་གིས་ཨུ་ཚོས་ལས་ཀ་གང་ན་ལས་དགོས་རུང་ས་ཆ་གང་ལ་སོང་རུང་རང་གི་ཕ་སྐད་མ་ཡིག་འདི་སྦྱང་རྒྱུ་ད་ཤིན་ཏུ་གལ་ཆེ། གསན་པ་པོ་ཚོ་ད་དུས་ཚོད་ཀྱི་རྐྱེན་པས་ཐེངས་འདིའི་ཕ་ཡུལ་ལེ་ཚན་འདི་ཤིན་ཅང་བསྟན་ནས་ཡོད་ཀྱི་ཡིན།